ཨུ་རུ་སུའི་སྲིད་འཛིན Vladimir Putin གྱིས་ཁེ་ས་གཟའ་ཕུར་བུའི་ཉིན་ཡུལ་གྱི་གྲོས་ཚོགས་འཐུས་མི་དང་དེ་བཞིན་རྒྱལ་ཁབ་ཀྱི་མཐོ་རིམ་མི་སྣ་ཆེད་འཛོམས་ཀྱི་ཐོག་རྒྱལ་ཡོངས་སུ་གནང་བའི་ལོ་རེའི་གསུང་བཤད་ཆེན་མོ་དེའི་ནང། ཁོང་གིས་ནུབ་ཕྱོགས་རྒྱལ་ཁབ་ཁག་གིས་རང་གི་དཔུང་དམག་ཡུ་ཀེ་རེན་ལ་བཏང་བ་ཡིན་ན། དེ་ཡིས་འཛམ་གླིང་གི་ནང་ལ་རྡུལ་ཕྲན་དམག་འཁྲུག་སློང་གཞིར་འགྱུར་རྒྱུའི་ཉེན་ཁ་ཡོད་ཅེས་ཉེན་བརྡ་ཚ་ནན་བཏང་པ་དང་ཆབས་ཅིག་ཁོང་གིས། རྩ་བའི་ཨུ་རུ་སུའི་དཔུང་དམག་གིས་ཡུཀ་རེན་གྱི་ཐོག་ལ་མུ་མཐུད་དེ་དྲག་པོའི་ལས་འགུལ་ནུས་པ་ལྡན་པ་སྤེལ་ཐུབ་པའི་གོ་ལག་ཆ་དང་འཇོན་ཐང་ཡོད་ཅེས་གསུངས་ཡོད་པ་རེད། ད་བར་སྲིད་འཛིན་པུ་ཏྲིན་གྱིས་ནུབ་ཕྱོགས་པའམ་དམིགས་བཀར་བྱང་མཚོ་ཨེ་ཏི་ལན་ཏི་སྤྱི་ཆིངས་དམག་དོན་སྒྲིག་འཛུགས་ནེ་ཊོ་ཡི་ཚོགས་ཁོངས་རྒྱལ་ཁབ་ཚོས་ཡུཀ་རེན་གྱི་དམག་འཁྲུག་ནང་ལ་ཐེ་ཇུས་བྱས་ན་འགྲིག་མིན་གྱི་ཉེན་བརྡ་དང་འབྲེལ་གཏམ་བཤད་རིམ་པ་ཞིག་བྱས་དང་བྱེད་མུས་ཡིན་ན་ཡང། ད་རེས་ཀྱི་གཏམ་བཤད་དེ་ནི་བློ་ངར་ཅན་དང་འཛེམ་ཟོན་མེད་པར་ནུབ་ཕྱོགས་པར་ཚབས་ཆེའི་ཉེན་བརྡ་བཏང་བ་ཞིག་ཆགས་ཀྱི་ཡོད་པ་རེད། ཡང་ད་རེས་ནུབ་ཕྱོགས་པར་རྡུལ་ཕྲན་དམག་འཁྲུག་གི་ངན་སློང་སྤེལ་བའི་ཉེན་བརྡ་བཏང་བའི་དུས་འདི་ནི་འདས་པའི་ལོ་དང་མི་འདྲ་བར་ད་སྐབས་སུ་ཨུ་རུ་སུས་ཡུཀ་རེན་ལ་རྒྱག་བའི་དམག་འཁྲུག་གི་འོག་ལ་ཡུཀ་རེན་གྱི་ས་ཁུལ་ཁག་ཅིག་ཨུ་རུ་སུས་བཙན་བཟུང་ཐུབ་པ་བྱུང་བའི་དུས་ཤིག་ཡིན་པ་དང་དེ་བཞིན་ད་རེས་ནུབ་ཕྱོགས་པར་ཧ་ཅང་ཉེས་འཛུགས་དང་གྱོང་ཁྲིད་ཅན་གྱི་གཏམ་བཤད་བྱས་པ་དེ་ནི་ཨུ་རུ་སུའི་ནང་ལ་སྲིད་འཛིན་གྱི་འོས་བསྡུ་བྱེད་ལ་ཉེ་བའི་དུས་དེ་ཡང་ཆགས་ཀྱི་ཡོད་པ་རེད། དེ་ཡང་ཨུ་རུ་སུའི་སྲིད་འཛིན་གྱི་འོས་བསྡུ་དེ་བཞིན་རིང་མིན་སྤྱི་ཟླ་གསུམ་པའི་ཚེས་བཅོ་ལྔ་ནས་བཅུ་བདུན་བར་བྱ་རྒྱུ་ཡིན་པ་དང། འོས་བསྡུ་དེའི་ཐོག་ནས་དགུང་གྲངས་བདུན་ཅུ་དོན་གཅིག་ལ་ཕེབས་པ་ལས་ཐོག་སྲིད་འཛིན་ཝླ་ཏི་མ་པུ་ཏྲིན་ལ་རྒྱལ་ཁ་ཐོབ་རྒྱུ་ངེས་གཏན་ཡིན་པ་རེད། དེའི་རྒྱུ་མཚན་གཙོ་བོ་དེ་ནི་ཁོང་གིས་འདས་པའི་མི་ལོ་ཉི་ཤུ་རྩ་བཞིའི་ནང་ལ་ཡུལ་གྱི་ནང་ལ་དབང་ཆ་གཅིག་སྡུད་བྱས་པ་དང། ཁོང་ལ་སྐྱོན་བརྗོད་བྱེད་མཁན་དང་ཁོང་དང་ཆབ་སྲིད་ལྟ་སྤྱོད་མི་མཐུན་མཁན་གྲགས་ཅན་ཁག་ནི་མེད་པ་བཟོས་ཚར་བའམ་ཡང་ན་ཕྱི་རྒྱལ་ཁག་ཏུ་གནས་སྡོད་བྱེད་ཀྱི་ཡོད་པ་རེད། དེ་བཞིན་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ཀྱི་ལོར་ཁོང་ལ་སྲིད་འཛིན་གྱི་གོ་གནས་ནང་ལ་འགྲན་རྩོད་བྱེད་མཁན་ཕྱོགས་འགལ་བའི་འགོ་ཁྲིད་ཨེ་ལེག་སེ་ནཱ་བྷེལ་ནི་ནི་ཉེ་ཆར་ཨུ་རུ་སུའི་བཙོན་འོག་ཏུ་གློ་བུར་དུ་འདས་གྲོངས་གྱུར་ཡོད་པ་དང། ཁོང་གི་ཕུང་མཆོད་དེ་དེ་རིང་ས་གནས་ཀྱི་གཟའ་པ་སངས་ཉིན་བྱ་རྒྱུ་ཡིན་པ་དེ་ལྟར་ན་ཡང་དེའི་སྐབས་སུ་ཞི་བདེའི་ངང་ནས་ཕུང་མཆོད་ཀྱི་བྱེད་སྒོ་སྤེལ་ཐུབ་མིན་བརྗོད་ཐུབ་ཀྱི་མིན་ལུགས་ནཱ་བྷེལ་ནི་འདས་པོ་ཁོང་གི་སྐུ་ཟླ་དང་མཐུན་གྲོགས་ཚོས་བརྗོད་ཀྱི་ཡོད་པ་རེད། བྱས་ཙང་ད་ཆ་ཨུ་རུ་སུ་ནང་ལ་སྲིད་འཛིན་པུ་ཏིན་ལ་ཁ་གཏད་གཅོག་ཐུབ་མཁན་དང་གཅོག་ནུས་མཁན་མེད་པའི་ཆ་ནས་ད་རེས་ཀྱི་འོས་བསྡུའི་ཐོག་ནས་ཁོང་ལ་རྒྱལ་ཁ་ཐོབ་སྟེ་སླར་ཡང་མི་ལོ་དྲུག་གི་རིང་ཁོང་གིས་ཨུ་རུ་སུའི་སྲིད་དབང་འཛིན་རྒྱུ་ངེས་པ་ཡིན་སྐོར་རྒྱལ་སྤྱིའི་གསར་འགྱུར་བརྒྱུད་ལམ་ཚང་མའི་ནང་ལ་གནས་ཚུལ་གཅིག་མཚུངས་ཤིག་ཐོན་འདུག། ཡང་ད་རེས་སྲིད་འཛིན་པུ་ཏིན་གྱིས་ནུབ་ཕྱོགས་པའི་དཔུང་དམག་ཡུཀ་རེན་ལ་བཏང་བ་ཡིན་ཚེ་དེའི་མཇུག་འབྲས་ནི་རྡུལ་ཕྲན་གོ་མཚོན་བེད་སྤྱད་པའི་དམག་འཁྲུག་གི་ངན་སློང་ཆགས་སྲིད་པ་ཡིན་སྐད་གསལ་སྟོན་བྱས་པ་དེ་བཞིན། གཟའ་འཁོར་འདིའི་ནང་ལ་ཧྥ་རན་སི་ཡི་སྲིད་འཛིན་ཨེ་མེ་ནུ་ཨེལ་མེ་ཁི་རོན་གྱི་གཏམ་བཤད་ཞིག་གི་ནང། ནུབ་ཕྱོགས་པས་མ་འོངས་པར་ཡུཀ་རེན་གྱི་ནང་ལ་དཔུང་དམག་འགྲེམས་འཇོག་བྱེད་སྲིད་མིན་ཐད་གསལ་ཁ་མ་བཏོན་པར་བཞག་པ་དེར་ཚུར་སྣང་ལན་འཇལ་བྱས་པ་ཞིག་ཡིན་པའི་བཟོ་ལྟ་ཡོད་རེད། ད་རེས་ཀྱི་གསུང་བཤད་དེའི་ནང་ལ་སྲིད་འཛིན་པུ་ཏྲིན་གྱིས་ནུབ་ཕྱོགས་ཀྱི་མཐུན་གྲོགས་ཚོས་ཨུ་རུ་སུས་ཡོ་རོབ་ནང་བྱང་མཚོ་ཨེ་ཏི་ལན་ཏི་སྤྱི་ཆིངས་དམག་དོན་སྒྲིག་འཛུགས་ནེ་ཏྲོ་ཡི་ཕྱོགས་གཏོགས་ལ་བཙན་རྒོལ་བྱེད་འཆར་ཡོད་པའི་ཉེས་འཛུགས་བྱེད་བཞིན་དུ་ཁོ་རང་ཚོས་ང་ཚོའི་ས་ཁུལ་ཁག་ཅིག་ལ་བཙན་རྒོལ་བྱ་རྒྱུར་དམིགས་ཀྱི་ཡོད་པ་རེད་ལ་ད་ཆ་ཁོ་ཚོས་ཡུཀ་རེན་གྱི་ནང་ལ་ནེ་ཏྲོ་ཡི་དཔུང་དམག་ཁག་ཅིག་ཆེད་རྫོང་བྱེད་སྲིད་པའི་གཏམ་བཤད་བྱེད་ཀྱི་འདུག་ཅེས་གསུངས་པ་དང་འབྲེལ། ཁོང་གིས། འདས་པའི་རྒྱལ་རབས་ལོ་རྒྱུས་ཀྱི་ནང་ལ་ང་ཚོའི་ཡུལ་གྱི་ས་ཁུལ་ནང་ལ་དཔུང་དམག་ཆེད་རྫོང་བྱེད་མཁན་ཚོར་མཇུག་འབྲས་ངན་པ་ག་རེ་བྱུང་མིན་དེ་ཚོ་ནི་ང་ཚོའི་དྲན་ཐོག་ཏུ་ཡོད་ཅེས་སྡིགས་སྐུལ་ཉེན་བརྡ་བཏང་ཡོད་པ་རེད། གནས་ཚུལ་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་པད་མ་བདེ་ཆེན་ཡིན།